ཉེ་ཆར་ཕྱིར་གྱར་བའི་གསང་བའི་ཡིག་ཆ་ཞིག་གི་ནང་དུ། རྒྱ་ནག་གཞུང་ནས་དྲ་རྒྱའི་ནང་དུ་གསང་འཛུལ་བ་བརྒྱུད་དེ་རྒྱ་ནག་གི་ཉེ་འཁོར་གྱི་རྒྱལ་ཁབ་ཁག་དང་ཧོང་ཀོང་དང་ལྷག་པར་དུ་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཤར་ཏཱ་ཀིས་ཐཱན་འམ་ཤིང་ཅང་ནང་དང་བོད་སོགས་ཀྱི་ནང་རྒྱ་ནག་གཞུང་ལ་ངོ་རྒོལ་བ་དང་དེ་བཞིན་རྒྱ་ནག་གཞུང་དང་ལྟ་བ་ཐ་དད་པའི་རྒྱ་རིགས་བཅས་ཀྱི་ཐོག་ལ་ལྟ་རྟོག་ཤུགས་ཆེ་བྱེད་ཀྱི་ཡོད་པ་གསལ་པོ་འཁོད་ཡོད་པ་རེད། ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་དུ་ཡོད་པའི་མཚན་དངོས་སུ་བརྗོད་འདོད་མེད་པའི་ཡུ་གུར་བ་ཞིག་གིས་ཁོང་ལ་ཉིས་སྟོང་ཉི་ཤུ་ཐམ་པ་ལོར་རྒྱ་ནག་གི་གྲོང་ཁྱེར་ཧྲན་ཀྲེན་ནས་ཁ་པར་ཞིག་འབྱོར་བ་དང་བརྡ་འཕྲིན་བེད་སྤྱོད་བྱེད་ཀྱི་ཡོད་མིན་གྱི་དྲི་བ་མང་པོ་ཞིག་བསྐུལ་བར་ལན་འདེབས་བྱས་པའི་རྗེས་སུ་དེ་ནས་བཟུང་སྟེ་རྒྱ་ནག་གཞུང་གིས་ལྟ་རྟོག་བྱེད་ཡུལ་དུ་གྱུར་ཡོད་པ་ཡིག་ཆ་དེའི་ནང་ནས་ཤེས་རྟོགས་བྱུང་ཡོད་པ་དང། ཁོང་ནི་ཤིན་ཅང་གི་ནང་དུ་རྒྱ་ནག་གཞུང་ནས་ཡུ་གུར་བ་གཙོས་པའི་ཁ་ཆེའི་མི་རིགས་ཁྱོན་ཆེ་འཛིན་བཟུང་བཀག་ཉར་དང་ངལ་རྩོལ་ར་བའི་ནང་དུ་བཏང་པ་སོགས་ཀྱི་གནས་ཚུལ་ཁག་ཕྱི་ཕྱོགས་སུ་འགྲེལ་བརྗོད་བྱེད་མཁན་ཞིག་ཡིན་པས་རྒྱ་ནག་གཞུང་གིས་དྲྭ་ཇག་བརྒྱུད་དེ་ལྟ་རྟོག་བྱེད་ཡུལ་དུ་ཚུད་པའི་རྗེས་ལ་ཁོང་གིས་བཤད་པའི་གནས་ཚུལ་ཚང་མ་རྒྱ་ནག་གཞུང་གི་གསང་བའི་ལས་ཁུངས་ཀྱི་ལག་ཏུ་ཐེབས་ཡོད་པ་ད་རེས་ཐོན་པའི་ཡིག་ཆ་དེའི་ནང་ནས་ཤེས་རྟོགས་བྱུང་བ་ལས་ཐོག་མར་ཉིས་སྟོང་ཉི་ཤུ་ཐམ་པ་ལོར་ཧྲན་ཀྲེན་ནས་ཁ་པར་འབྱོར་པའི་སྐབས་སུ་ཤེས་རྟོགས་གང་ཡང་མ་བྱུང་བ་དང་ཟླ་བ་དེའི་ནང་རྒྱ་ནག་གཞུང་དང་འབྲེལ་ཡོད་སྒེར་གྱི་བརྡ་འཕྲིན་ཁང་ཨའེ་སུང་ངམ་ཨན་ཞོན་ཞེས་པས་གསང་བའི་ཡིག་ཆ་ཁྱོན་ཆེ་ཞིག་ཕྱིར་ཁྱབ་ཏུ་འཇུག་ཡོད་པ་དེ་ཚོའི་ནང་ནས་ཤེས་རྟོགས་བྱུང་ཡོད་པ་སོགས་འགྲེལ་བརྗོད་བྱས་འདུག་ཕྱིར་ཁྱབ་པའི་ཡིག་ཆ་དེ་ཚོའི་ནང་ཨན་སུང་ངམ་ཨན་ཞོན་ཅེས་པའི་བརྡ་འཕྲིན་ཁང་གིས། ཤིང་ཅང་གི་བདེ་འཇགས་ལས་ཁུངས་ལ་དྲ་རྒྱའི་ཐོག་ནས་ཡུ་གུར་བའི་གནས་ཚུལ་ལེན་རྒྱུར་དྲ་ཐོག་ནས་གསང་འཛུལ་བྱེད་ཀྱི་ཡོད་པ་དང་དེ་བཞིན་རྒྱ་གར་ནང་དུ་ཡོད་པའི་བཙན་བྱོལ་བོད་མིའི་གནས་ཚུལ་གསང་འཛུལ་བྱེད་ཀྱི་ཡོད་པ་སོགས་གསལ་གྱི་ཡོད་པ་དང། དེ་བཞིན་དུ་ཡིག་ཆ་དེ་དག་གི་ནང་རྒྱ་ནག་གཞུང་ནས་རྒྱ་ནག་གི་མཐའ་འཁོར་གྱི་དབུས་ཨེ་ཤ་ཡ་དང་ལྷོ་ཤར་ཨེ་ཤ་ཡ། དེ་བཞིན་རྒྱ་ནག་ནས་རྒྱུན་དུ་ཚོར་སྣང་སྐྱེན་པོ་བྱེད་བཞིན་པའི་ཐའེ་ཝན་དང་ཧོང་ཀོང་བཅས་ནང་དུ་དྲ་རྒྱའི་ཐོག་ནས་གསང་འཛུལ་བྱེད་མཁན་དྲྭ་ཇག་བརྒྱུད་དེ་གནས་ཚུལ་ལེན་གྱི་ཡོད་པ་མ་ཟད། རྒྱ་ནག་གི་དབང་འོག་ཏུ་དྲག་གནོན་མྱོང་བཞིན་པའི་ཤིན་ཅང་གི་ཡུ་གུར་བ་དང་བོད་ནང་གི་བོད་མི་དང་བཙན་བྱོལ་བོད་མི་ཚོའི་གནས་ཚུལ་བསྡུ་རུབ་གཙོ་བོ་བྱེད་ཀྱི་ཡོད་པ་ཞིག་ཡིན་པས་ཡིག་ཆ་དེ་དག་ཕྱིར་གྱར་བ་དེའི་ཐོག་ནས་རྒྱ་ནག་གཞུང་ནས་ཕྱིའི་རྒྱལ་ཁབ་ཁག་ནང་གི་རྒྱ་ནག་གཞུང་ལ་ངོ་རྒོལ་བའི་ཐོག་ལ་ལྟ་ཞིབ་བྱེད་སྟངས་ཀྱི་ཐབས་ལམ་ཇི་འདྲ་བེད་སྤྱོད་བྱེད་ཀྱི་ཡོད་མེད་ཤེས་རྟོགས་ཀྱི་སྒོ་ཕྱེ་བ་ཞིག་རེད་ཅེས་ཨ་རིའི Washington ཚགས་ཤོག་གིས་འགྲེལ་བརྗོད་བྱས་པ་དང། ཚགས་ཤོག་དེས་རྒྱ་ནག་གཞུང་ལ་དེའི་སྐོར་དྲི་རྩད་བྱེད་པའི་སྐབས་སུ་ལན་འདེབས་བྱེད་ཀྱི་མེད་པ་སོགས་གནས་ཚུལ་སྤེལ་འདུག་ཡང་སེང་གྷ་པུར་ནང་ཡོད་པའི་སྤྱི་འབངས་སྲིད་བྱུས་ཐད་ཀྱི་གཙུག་ལག་སློབ་གཉེར་ཁང་གི་ཉམས་ཞིབ་པ Drew Thompson ཞུ་བས་རྒྱ་ནག་གཞུང་ནས་དྲྭ་ཇག་བརྒྱུད་དེ་རྒྱལ་ནང་གི་བདེ་འཇགས་ཆེད་དུ་ཕྱིའི་རྒྱལ་ཁབ་ཁག་ནང་གི་རྒྱ་ནག་གཞུང་ལ་ངོ་རྒོལ་བའི་གནས་ཚུལ་བསྡུ་རུབ་བྱེད་སྟངས་ནི་རྒྱལ་ཁབ་གཞན་གྱི་སྲིད་གཞུང་གི་ལས་ཁུངས་དང། གློག་ཀླད་ཉོ་ཚོང་དང་ཞབས་ཞུ་ཁང། འགྲིམ་འགྲུལ་ལས་ཁུངས་སོགས་ཀྱི་ཡིག་ཆ་ཁག་གི་ནང་གསང་འཛུལ་བྱས་ཏེ་མི་སྒེར་དང་ཚོགས་པ་སོགས་ཀྱི་ཁ་པར་དང་གློག་ཀླད་འཕྲུལ་འཁོར་གྱི་ནང་འཛུལ་ཏེ་གནས་ཚུལ་རྐུ་འཁྱེར་བྱས་པ་བརྒྱུད་དེ་ཕྱིའི་རྒྱལ་ཁབ་ཁག་ནང་གི་ལས་འགུལ་བ་དང་རྒྱ་ནག་གཞུང་ལ་ངོ་རྒོལ་བ་ཚོ་རྗེས་འདེད་དང་སུན་གཙེར་བཟོས་པ་སོགས་བྱེད་ཀྱི་ཡོད་ཅེས་གསུངས་འདུག་དེའི་གོང་དུ་ཕྱིའི་རྒྱལ་ཁབ་དཔེར་ན་དབྱིན་ཡུལ་དང་ཨ་རི་སོགས་ཀྱི་ནང་རྒྱ་ནག་གཞུང་ལ་ངོ་རྒོལ་བ་ཧོང་ཀོང་གི་ལས་འགུལ་བ་ཚོའི་ཐོག་ལ་ཉེས་རྡུང་བཏང་པའི་གནས་ཚུལ་བྱུང་ཡོད་པ་དང། ཡང་ལོ་སྔོན་མར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་འབྱོར་བའི་སྐབས་སུ་ངོ་རྒོལ་བྱེད་མཁན་བོད་མི་གཞོན་སྐྱེས་ལས་འགུལ་བ་ཁག་ཅིག་ལ་ཡང་ཉེས་རྡུང་བཏང་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། སྤྱིར་རྒྱུན་དུ་ནས་བོད་མི་བཙན་བྱོལ་བ་ཚོའི་ནང་དུ་བོད་ནང་གི་བོད་མི་ཚོ་དང་འབྲེལ་བ་བྱེད་པའི་སྐབས་སུ་སྐད་ཆ་གང་བྱུང་བཤད་མི་ནུས་པ་དང། ཡང་བོད་ནང་གི་བོད་མི་ཚོས་ཕྱི་ཕྱོགས་སུ་འབྲེལ་བ་བྱེད་པའི་སྐབས་སུ་རྒྱ་ནག་གཞུང་གི་བདེ་འཇགས་མི་སྣས་དྲ་རྒྱའི་ཐོག་ནས་འཕྲལ་དུ་ཤེས་རྟོགས་ཡོང་གི་ཡོད་པས་སྐད་ཆ་གང་བྱུང་བཤད་མི་ནུས་པ་སོགས་ནི་བོད་མི་ཚོའི་རྒྱུན་ལྡན་གྱི་འཚོ་བ་ལྟ་བུ་ཞིག་ཏུ་གྱུར་ཡོད་པ་རེད།